གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མི་རྣམ་པ་ཚོ་སྐུ་ཁམས་བཟང་རྔ་སྒྲུང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་པའི་ཚེས་བདུན། གཟའ་པ་སངས་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་དགོས་རྒྱུ་ཡིན། དེ་ནི་དེ་རིང་ལས་རིམ་ཁག་གི་དང་པོར་རྒྱ་ནག་གཞུང་གིས་བོད་མི་ཚུལ་ཁྲིམས་ལགས་སུ་ལོ་གཉིས་ཀྱི་ཁྲིམས་ཐག་བཅད་པའི་གི་རྗེས་མུ་མཐུད་ནས་ཁྱིམ་མི་ཉེ་རིང་ཚོ་ལ་དམ་བསྒྲགས་བྱེད་བཞིན་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང་དེ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཁང་གི་ཚོགས་ཆེན་དུ་བོད་ཀྱི་འགྲོ་བ་མི་ཡི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་བོད་ནང་གི་ཛ་དྲག་གི་གནས་སྟངས་གོ་རྟོགས་ལས་འགུལ་སྤེལ་ཡོད་པ་དང་འབྲེལ་བའི་སྐོར་གྱི་དམིགས་བསལ་གསར་འགྱུར་ཞིག་དང། མཐའ་མཇུག་ཏུ་བོད་ཀྱི་ཁོར་ཡུག་ཞེས་པའི་ལེ་ཚན་ཞིག་དང་བཅས་ལས་རིམ་ཁག་རིམ་པར་བྱས་ནས་ཉན་རོགས་ཞུ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་དེ་རིང་གི་གསར་འགྱུར་ཉན་རོགས་ཞུ། རྒྱ་ནག་གཞུང་གིས་བོད་མི་ཚུལ་ཁྲིམས་ལགས་སུ་ལོ་གཉིས་ཀྱི་ཁྲིམས་ཐག་བཅད་པའི་གི་རྗེས་སུ་མུ་མཐུད་ནས་ཉེ་རིང་ཚོ་ལ་དམ་བསྒྲགས་བྱེད་བཞིན་ཡོད་པའི་གནས་ཚུལ་འདུག་དེ་ཡང་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གཉིས་པ་ཡི་ནང་བོད་མི་ན་གཞོན་ཚུལ་ཁྲིམས་ལ་འཛིན་བཟུང་བྱས་ནས།

རྒྱ་ནག་གཞུང་གིས་ཚུལ་ཁྲིམས་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བདུན་པ་ཡི་ནང་གོང་ས་མཆོག་གི་སྐུ་པར་ཞིག་དྲ་ལམ་གི་ཐོག་ལ་བཞག་པའི་གི་རྐྱེན་གྱིས། འཛིན་བཟུང་བྱས་ནས་དྲི་རྩད་དང་ཁ་པར་སྔོག་བཤེར་གྱི་སྐབས་སུ་ཁ་པར་གྱི་ནང་དུ་གོང་ས་མཆོག་གི་སྐུ་པར་ཉར་ཡོད་པའི་གི་དབང་གིས་ཟླ་བ་གཉིས་ཀྱི་རིང་ལ་བཀག་ཉར་གྱིས་ལོ་དེ་ཡི་ཕྱི་ཟླ་དགུ་པ་ཡི་ནང་ལ་གློད་ཡོད་ཀྱང། རྗེས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གི་ལོར་བསྐྱར་དུ་ཁ་བྲལ་བར་ཉེ་འབྲེལ་ཡོད་པའི་སྐོར་བརྗོད་ནས་འཛིན་བཟུང་གིས་ལོ་གཉིས་ཀྱི་ཁྲིམས་ཐག་བཅད་ཡོད་པ་མ་ཟད་ཁོང་གི་སྐད་འཕྲིན་དང་སྤྱི་ཚོགས་དྲ་ལམ་གི་ནང་ལ་བཀོད་པའི་གི་གནས་ཚུལ་ཚང་མ་ན་བསུབ་བཏང་ཡོད་པ་རེད་འདུག་ཕྱི་ཟླ་བཅུ་པའི་ཚེས་དྲུག་གི་ཉིན་ཀོ་ལོམ་བྷི་ཡ་གི་ནང་གི་རིག་གཞུང་འཕྲོད་བསྟེན་གཅེས་སྐྱོང་གི་གཙུག་ལག་སློབ་གྲྭ་ཆེན་མོ་ཡི་ནང་དུ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་གོ་ལ་ཧྲིལ་པོ་ཡི་བོད་མཐོ་སྒང་གི་གནད་འགག་ཞེས་པའི་གི་བརྗོད་གཞི་ཡི་ཐོག་ནས་གསུང་བཤད་གནང་ཡོད་འདུག་དེ་ཡང་སྲིད་སྐྱོང་མཆོག་ནས་བོད་རིག་གཞུང་དང་སྐད་ཡིག་དེ་བཞིན་བོད་པའི་འཛམ་གླིང་གི་ནང་ལ་མཐོ་སྒང་མཐོ་ཤོས་དང་ཨེ་ཤེ་ཡ་ཡི་ཆུ་ཡི་མཛོད་ཡང་ཡིན་པ་འཛམ་གླིང་གིས་ངོས་འཛིན་བྱེད་ཀྱི་ཡོད་པ་སོགས་ཀྱི་ཐད་ལ་ངོ་སྤྲོད་གནང་ཡོད་པ་དང། དེའི་རྗེས་དྲི་བ་དྲིས་ལན་གནང་བའི་ནང ྋགོང་ས་མཆོག་གི་བཀའ་དྲིན་དང་མཛད་འཕྲིན་ངོ་སྤྲོད་དང་འབྲེལ་ནས་བོད་མིའི་སྒྲིག་འཛུགས་ཀྱི་དམིགས་ཡུལ་དང་དེ་བཞིན་བོད་ཀྱི་ཁོར་ཡུག་དང་སྨན། སྐད་ཡིག་དེ་བཞིན་རྒྱ་ནག་གཞུང་གིས་བོད་ནང་དྲག་གནོན་དང། མི་རིགས་མཉམ་བསྲེས་དང་གསང་བའི་གི་གཏོར་བཤིག་གི་སྲིད་ཇུས་ལག་བསྟར་འདྲ་མིན་གྱི་འོག་ནས་བོད་མི་ཚོར་མནར་གཅོད་མང་པོ་མྱོང་བཞིན་ཡོད་པ་སོགས་དྲི་བ་གང་མང་གི་ཐོག་ནས་ལན་འདེབས་གནང་ཡོད་འདུག།

དེ་ཡང་ཆོས་དབྱིངས་སྐྱིད་ལགས་ཀྱིས། ཕྱི་ཟླ་བཅུ་པའི་ཚེས་བཞི་གི་ཉིན་རྒྱ་ནག་གི་ཧང་ཀྲོའུ་གྲོང་ཁྱེར་གྱི་ནང་ལ་འཚོགས་བཞིན་ཡོད་པའི་ཨེ་ཤེ་ཡ་ཡི་ལུས་རྩལ་འགྲན་བསྡུར་གྱི་སྤྱི་ལེ་སུམ་ཅུ་སོ་ལྔ་ཡི་ཕོ་མོ་མཉམ་བསྲེས་ཀྱི་འདུར་རྒྱུག་འགྲན་བསྡུར་གྱི་ཁྲོད་ལ་ཨང་དང་པོ་ཐོབ་ནས་གསེར་གྱི་གཟེངས་རྟགས་བླངས་པ་དང་དེ་བཞིན་ཕྱི་ཚེས་ལྔ་གི་ཉིན་གྱི་དགོང་མོར་ཨེ་ཤེ་ཡ་ཡི་ལུས་རྩལ་འགྲན་བསྡུར་མཇུག་བསྒྲིལ་བའི་གི་སྐབས་སུ་ཆོས་དབྱིངས་སྐྱིད་ལགས་སུ་དེ་སྔོན་ཉིས་སྟོང་བཅུ་གཉིས་ཀྱི་ལོར་ལུན་ཏུན་རྒྱལ་སྤྱི་ཡི་ཨོ་ལིམ་ཕི་ཁི་རྩེད་འགྲན་གྱི་སྐབས་སུ་སྤྱི་ལེ་ཉི་ཤུ་བུད་མེད་ཀྱི་འདུར་རྒྱུག་འགྲན་བསྡུར་གྱི་སྐབས་ལ་ཟངས་ཀྱི་ཟངས་ཀྱི་རྟགས་མ་བླངས་པ་དེ་གསེར་གྱི་རྟགས་མ་ལ་རྗེས་གསབ་བྱས་ནས་དངོས་སུ་སྤྲོད་ཡོད་པ་དང། ཆོས་དབྱིངས་སྐྱིད་ལགས་ཀྱིས་གསེར་གྱི་གཟེངས་རྟགས་དེ་མིག་ཆུ་ཡི་ཁྲོད་ནས་བླངས་ཡོད་པ་རེད། དེ་ནི་ཆོས་དབྱིངས་སྐྱིད་ལགས་ཀྱིས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཀྱི་ལོར་ཨོ་ལིམ་ཕི་ཁི་སྤྱི་ལེ་ཉི་ཤུ་ཡི་འདུར་རྒྱུག་གི་འགྲན་བསྡུར་གྱི་སྐབས་སུ་ཆུ་ཚོད་གཅིག་དང་སྐར་མ་ཉི་ཤུ་རྩ་ལྔ་སྐར་ཆ་བཅུ་དྲུག་གིས་ཨེ་ཤེ་ཡ་ཡི་ལོ་རྒྱུས་ཟིན་ཐོ་བཀོད་ནས་ཟངས་ཀྱི་གཟེངས་རྟགས་རག་ཡོད་པ་དང་ར་ཤི་ཡ་གི་བུད་མེད་འདུར་རྒྱུག་པ་གཉིས་ལ་གསེར་དང་དངུལ་གྱི་རྟགས་མ་རག་ཡོད་པ་རེད། ཡིན་ན་ཡང་རྗེས་སུ་ཁོང་གཉིས་ཀྱིས་འགྲན་བསྡུར་གྱི་སྐབས་སུ་སྨན་རྫས་བེད་སྤྱོད་བྱས་ཡོད་པ་ཤེས་རྟོགས་བྱུང་སྟེ་གཟེངས་རྟགས་དེ་གཉིས་རྩིས་མེད་བཏང་བ་དང། ཆོས་དབྱིངས་སྐྱིད་ལགས་སུ་གསེར་གྱི་རྟགས་མ་ཐོབ་པ་རག་ཡོད་ཀྱང་ད་ཆ་ལོ་ངོ་བཅུ་གཅིག་གི་རྗེས་སུ་ཁོང་མོར་ཨོ་ལིམ་ཕི་ཁི་གསེར་གྱི་རྟགས་མ་རྗེས་གསབ་བྱས་ནས་དངོས་སུ་སྤྲོད་ཡོད་པ་རེད་འདུག།

ཉམས་ཞིབ་པ་ངག་དབང་ལུང་རྟོགས་ལགས་ཀྱིས་ད་རེས་བོད་ནང་གི་ཛ་དྲག་གནས་སྟངས་ཞུ་གཏུག་དེ་རྣམས་ཧ་ཅང་ཡག་པོ་བྱུང་ཡོད་པ་དང། རྒྱལ་ཁབ་དཔེར་ན་མེག་སི་ཁོ་ལྟ་བུ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ལ་དེ་ཙམ་དོ་སྣང་ཡོད་པ་ཤེས་རྟོགས་མེད་དེ་བོད་སྐོར་ལ་དོ་སྣང་མཛད་འདུག་པ་མ་ཟད། ཨ་རི་གཙོས་ཀྱི་རྒྱལ་ཁབ་ཚོ་གིས་ཧ་ཅང་དོ་སྣང་ཆེན་པོ་མཛད་ཀྱིན་འདུག་པ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲི་ལ་ངོ་སྤྲོད་གནང་སོང།
ལུང་པ་ཁ་ཤས་དང་ང་ཚོ་གི་དམིགས་བསལ་གྱི་མེག་སི་ཁོ་ལ་ཡང་དང། ལུང་པ་ཁག་ཁ་ཤས་དང་ང་ཚོ་གི་ཨེག་ཁ་ལོ་ཨིན་ཀེ་ནང་ཞུགས་ནས expect བྱེད་མི་ཡོང་ལ། དེ་འདྲའི་གི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་སྒང་ལ་དོ་སྣང་ཤུགས་ཤུགས་ཆེན་པོ་ཞིག་སྤྲད་ཀྱི་རེད་ལ་མེད་ཡ། དེ་ནས་འོང་དེ་འདྲའི་བྱེད་ནོ་དཔེ་ཡག་པོ་བྱུང། ཨ་རི་གི་ད་དམིགས་བསལ་གྱི་དཔེ་ཡག་པོ་བྱེད་སྲིད་ལ། ཁོ་རང་ཨ་རི་གི་ད་ལྟ་སྐུ་ཚབ་གི་མོ་རང་གི་ནང་ལ་སྐད་བཏང།

དམིགས་བསལ་གྱིས་ད་རྒྱ་ནག་དང་ཁོ་རང་ཚོ་གི་ལྟ་བ་འཛིན་སྟངས་གཅིག་པ་གི་ལུང་པ་ད་ཨུ་རུ་སུ་ལྟ་བུ་འདྲ་བོ་དང། དེ་མིན་གྱི་རྒྱ་ནག་གིས་ད་དཔལ་འབྱོར་གྱི་ཤུགས་རྐྱེན་སྤྲད་ནས་ལུང་པ་མང་པོ་ཅིག་ལ་ད་རྒྱ་ནག་ལ་བུ་ལོན་ཤུགས་ཆེན་པོ་ཆགས་འདུག་ག་ལགས། ལུང་པ་རོགས་པ་བྱེད་ཀྱི་ཡོད་དོ་དོ་བྱས། ལུང་པ་ཉམ་ཐག་ལ་རོགས་པ་བྱེད་ཀྱི་ཡོད་དོ་དོ་བྱས་ཡིན་ནའི་འདི་གི་བུ་ལོན་འདི་གི་ད་ལུང་པ་འདི་ཐར་མ་ཐུབ་ཡ་ཇོ་ར་རྒྱ་ནག་གི་བུ་ལོན་ལ་བརྟེན་ནས་དེ་འདྲས་ཀྱི་གནོན་ཤུགས་འོག་ཚུད་ལུང་པ་ཁག་མང་པོ་བྱས་ཨ་ནི་ཨ་རི་ལ་ཡང་ག་ལོག་རེད། ཨ་རི་གིས་ད་སྔོན་མ་གི་དཀའ་ངལ་ག་རེ་ག་རེ་མི་འདྲ་བ་ག་རེ་འཕྲད་ཡོད་ནའི་ཨ་རི་ལ་མ་དགའ་བ་ལ་བརྟེན་ནས་ཡང་རྒྱ་ནག་ལ་ཕྱོགས་བྱེད་མཁན་བྱས་དེ་འདྲས་ཀྱིས་བལྟས་དུས་ལུང་པ་ཁོ་རང་ཚོ་གི Policy འགྲོ་སྟངས་ལུང་པ་ཁོ་རང་ཚོ་གི་ད་རྒྱལ་སྤྱི་གི་སྡིངས་ཆ་སྒང་ལ་ཨིན་སྐད་ནང་ཞུས་ན Stand ལེན་སྟངས་དེ་ཚོར་རག་ལས་ཀྱི་རེད་པ་ལགས།

རྡོག་རོལ་ཚབས་ཆེ་གཏོང་སྟེ་བོད་མི་མང་དག་ཅིག་འཛིན་བཟུང་བཙན་འཕྲོག་གིས་རྒྱུན་ལྡན་གྱི་ཁྲིམས་བཤེར་དང་རང་དབང་ལྡན་པའི་ཁྲིམས་རྩོད་པ་གླ་རྒྱུ་སོགས་ཀྱི་ཐོབ་ཐང་རྩ་ནས་སྤྲད་ཀྱི་མེད་པའི་སྐོར་དང། དེ་བཞིན་གོང་ས་མཆོག་གི་ཡང་སྲིད་ཀྱི་གནད་དོན་དང་བོད་ཀྱི་ཆབ་སྲིད་བཙོན་པ་རྣམས་ཀྱི་གནས་སྟངས་སོགས་ཀྱི་སྐོར་ལ་གླེང་སློང་བྱས་འདུག་ཡང་རྒྱ་ནག་གི་ཁྲིམས་འགལ་དང་གསང་བཤེར་ས་ཚིགས་སོགས་སུ་བོད་ཀྱི་ཆབ་སྲིད་བཙོན་པ་མང་དག་ཅིག་བཀག་ཉར་བྱས་ཏེ་རྡུང་རྡེག་མནར་གཅོད་དང་བཙན་དབང་འོག་གར་སོང་ཆ་མེད་ཀྱི་གནས་སུ་བསྐྱལ་བཞིན་པ་གི་གནས་ཚུལ་དང།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་གསར་འགྱུར་མུ་མཐུད་དུ་ཉན་རོགས་ཞུ། རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མི་ཡི་ཐོབ་ཐང་རྡོག་རོལ་དང་ཁོར་ཡུག་གཏོར་བཤིག་ཚབས་ཆེན་གཏོང་བཞིན་ཡོད་པའི་གི་ཐད་ལ་ཡོ་རོབ་མཐུན་ཚོགས་ཀྱིས་མཉམ་རུབ་ཀྱི་སྲིད་བྱུས་ཤིག་འཛིན་ཆེད། ཁོ་ཚོས་འབད་བརྩོན་བྱེད་རྒྱུ་དེ་གལ་ཆེན་པོར་རིག་གི་ཡོད་ཅེས་སོགས་འཇར་མན་དང Australia ཡི་གྲོས་ཚོགས་འཐུས་མི་ཁག་ཅིག་གིས་བཞུགས་སྒར་དུ་གཟིགས་སྐོར་དང་འབྲེལ་ནས་འགྲེལ་བརྗོད་གནང་ཡོད་པ་རེད་འདུག། དེ་ཡང་འཇར་མན་དང་ཨོ་སི་ཁྲི་ལི་ཡཱ་ཡི་གྲོས་ཚོགས་འཐུས་མི་དྲུག་བཞུགས་སྒར་རྡ་རམ་ས་ལ་རུ་ཆེད་ཕེབས་ཀྱིས་བོད་མི་ཡི་རང་དབང་འཐབ་རྩོད་དང། ཆོས་དང་རིག་གཞུང་སྐད་ཡིག་སྲུང་སྐྱོབ་བཙན་བྱོལ་བོད་མི་ཡི་དམངས་གཙོ་དང་ཤེས་ཡོན་སྤྱི་ཚོགས་ཀྱི་སྒྲོམ་གཞི་བཅས་ལ་རྒྱུས་ལོན་ཤེས་རྟོགས་དང། ལྷག་པར་དུ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་སོགས་མཇལ་འཕྲད་བསྒྲུབས་པ་དང་ཆབས་ཅིག་ཕྱི་ཚེས་དྲུག་གི་ཉིན་ཕྱི་དྲིལ་ལྷག་པ་ཚེ་རིང་ཚོགས་ཁང་དུ་གསར་འགོད་ལྷན་ཚོགས་ཤིག་གནང་ནས། བོད་ནང་འགྲོ་བ་མི་ཡི་ཐོབ་ཐང་རྡོག་རོལ་དང་ཁོར་ཡུག་གཏོར་བཤིག་ཚབས་ཆེན་གཏོང་བཞིན་ཡོད་པའི་གི་ཐད་ལ་ཡོ་རོབ་མཐུན་ཚོགས་ཀྱིས་མཉམ་རུབ་ཀྱི་སྲིད་ཇུས་ཤིག་འཛིན་ཆེད་ཁོང་ཚོས་འབད་བརྩོན་བྱ་རྒྱུ་དེ་གལ་ཆེན་པོ་ཞིག་རིག་གི་ཡོད་ཅེས་སོགས་འཇར་མན་གྱི་གྲོས་ཚོགས་འཐུས་མི Sandra Weeser ལགས་ནས་འགྲེལ་བརྗོད་གནང་ཡོད་པ་རེད། ཡང་ཁོང་གིས་ང་ཚོ་ཉི་མ་གཉིས་ཀྱི་རིང་དེར་གལ་ཆེན་པོ་གི་སྒོ་ནས་རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་གནམ་གཤིས་འགྱུར་ལྡོག་ཆུ་དཀོན་པོ་ཆགས་པ་སོགས་ཀྱི་ཁོར་ཡུག་གནད་དོན་བཅས་པའི་ཐད་ལ་གྲོས་བསྡུར་བྱུང་བ་དེ

དེ་ཡང་ཟླ་བ་དེའི་ཕྱི་ཚེས་དྲུག་གི་ཉིན་ནོར་ཝེ་ནོ་སྦེལ་གཟེངས་རྟགས་དཔྱད་འདེམས་ཚོགས་ཆུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ནོ་སྦེལ་གཟེངས་རྟགས་བྱ་དགའ་དེ་བཞིན་ད་ལྟ་ཡི་ཆར་ཨི་རན་གྱི་བཙོན་དུ་ལོ་བཅུ་གཉིས་ཡི་ཁྲིམས་ཆད་འཁུར་བཞིན་ཡོད་པའི་གི་བུད་མེད་ཐོབ་ཐང་བརྩོན་ལེན་པ་དང་གསར་འགོད་པ་ལྕམ་ནར་གེས་མོ་ཧན་མོ་ཏི་ལགས་སུ་ཕུལ་ཡོད་པ་གསལ་བསྒྲགས་གནང་ཡོད་པ་རེད། དེ་ཡང་ནོར་ཝེ་གཟེངས་རྟགས་དཔྱད་འདེམས་ཚོགས་ཆུང་གི་ཚོགས་གཙོ་ཨན་དི་སན་ལགས་ཀྱིས་ཚོགས་ཆུང་གི་ངོས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ནོ་སྦེལ་ཞི་བདེ་ཡི་གཟེངས་རྟགས་དེ Narges Mohammadi ལགས་སུ་ཕུལ་ནས་ཁོང་གིས་ཨི་རན་གྱི་ནང་ལ་གཉའ་གནོན་མྱོང་བཞིན་ཡོད་པའི་བུད་མེད་རྣམས་ཀྱི་ཆེད་དུ་འཐབ་རྩོད་དང་འགྲོ་བ་མི་ཡི་ཐོབ་ཐང་དང་རང་དབང་བརྩོན་ལེན་གྱི་ཐད་ལ་ཕྱག་ལས་མང་པོ་ཞིག་གནང་བ་ལ་ཆེ་བསྟོད་ཀྱི་ཆེད་ཡིན་པ་གསུངས་ཡོད་པ་རེད། དགུང་ལོ་ལྔ་བཅུ་ང་གཅིག་ཡིན་པའི་ལྕམ་ནར་གེས་མོ་ཧན་མོ་ཏི་གིས་འདས་པའི་འདས་པའི་ལོ་ངོ་སུམ་ཅུ་ལྷག་གི་རིང་ཨི་རན་གྱི་ནང་གི་བུད་མེད་ཚོ་གི་ཐོབ་ཐང་གཙོས་པའི་གི་འགྲོ་བ་མི་ཡི་ཐོབ་ཐང་དང་སྲོག་ཐོག་གི་ཉེས་ཆད་མེད་པར་བཟོ་ཐབས་ཀྱི་ཆེད་དུ་འབད་བརྩོན་གནང་བ་ལ་བསྔགས་བརྗོད་གནང་ཡོད་པ་རེད།

རྒྱ་གར་གྱི་འབྲས་ལྗོངས་མངའ་སྡེ་ཡི་བྱང་ཕྱོགས་ཁུལ་དུ་ཆར་ཞོད་ཆེན་པོ་དང་ཆུ་ལོག་གི་རྐྱེན་གྱིས་མི་གྲངས་བཅོ་བརྒྱད་འདས་གྲོངས་སུ་སོང་བ་དང་གཞན་ཡང་མི་བརྒྱ་ལྷག་ཙམ་ཞིག་གར་སོང་ཆ་མེད་དུ་གྱུར་ཏེ་ད་ལྟ་ཡི་ཆར་གོད་ཆག་ཕོག་པའི་གི་མི་མང་རྣམས་ལ་ངལ་སེལ་རོགས་སྐྱོར་བྱེད་བཞིན་ཡོད་པ་ལྟར་སྒང་ཏོག་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་ཀྱང་དེ་ལྟར་གནང་དང་གནང་བཞིན་ཡོད་པ་རེད་འདུག་དེ་ཡི་སྐོར་སྒང་ཏོག་ཏུ་གནས་བཞུགས་རྡོ་རྗེ་ཚེ་དབང་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད། ཡང་རྒྱ་ནག་གི་རྒྱལ་ས་པེ་ཅིན་ཉེ་འདབས་ཀྱི་ཁྲིམས་ཁང་ཞིག་ནས་རྒྱ་ནག་གི་ནང་ལ་དེ་སྔོན་མི་མང་ས་ཡ་མང་པོ་གིས་ཉམས་ལེན་བྱས་པའི་གི་ཧྥ་ལུན་ཀུང་ངམ་ཆོས་འཁོར་སྒོམ་སྒྲུབ་ཉམས་ལེན་བྱེད་མཁན་གྱི་མི་ངོ་དྲུག་ལ་ལོ་གཅིག་དང་ཕྱེད་ཀ་ནས་ལོ་བདུན་བར་གྱི་ཁྲིམས་ཐག་བཅད་ཡོད་པའི་གནས་ཚུལ་འདུག།

ཨིན་ཡུལ་གྱི་ཆབ་སྲིད་ཚོགས་པའི་ལོ་འཁོར་གྱི་ལྷན་ཚོགས་ཀྱི་སྐབས་སུ་བོད་རང་རང་བཙན་གྱི་སྐབས་ཀྱི་རྒྱབ་ལྗོངས་ཀྱི་ལོ་རྒྱུས་དང། དེ་བཞིན་བོད་དེ་རྒྱ་ནག་གིས་བཙན་བཟུང་བྱས་ནས་བཟུང་སྟེ་བོད་ནང་གི་གནས་སྟངས་དང་བོད་ཀྱི་ཁོར་ཡུག་གི་གནས་སྟངས་ཛ་དྲག་ཅན་དུ་གྱུར་བཞིན་ཡོད་པ་སོགས་ཀྱི་སྐོར་གོ་རྟོགས་ཀྱི་ལས་འགུལ་སྤེལ་ཏེ་ཨིན་ཇིའི་གཞུང་དང་མང་ཚོགས་ཀྱིས་བོད་དོན་ལ་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུས་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་ད་རེས་སྤྱི་ཟླ་བཅུ་པའི་ཚེས་བཞི་ཉིན་ཨིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་དང་བོད་ཁང་བཅས་ཀྱིས་གོ་སྒྲིག་གནང་བའི་ཐོག་ནས་ཨིན་ཡུལ་གྱི Manchester གྲོང་ཁྱེར་དུ་ཨིན་ཇིའི་གཞུང་འཛིན་རྙིང་ཞེན་ཚོགས་པའི་ལོ་འཁོར་གྱི་ཚོགས་འདུའི་སྐབས་དང་བསྟུན་ནས་བོད་ཀྱི་ཁོར་ཡུག་གི་ཛ་དྲག་གནས་སྟངས་དང་བོད་ཀྱི་གལ་གནད་སྐོར་མཁྱེན་རྟོགས་ཆེ་བའི་ཆེད་ལས་ཀྱི་མི་སྣ་ཁག་ཞིག་གིས་ངོ་སྤྲོད་གཏམ་བཤད་གནང་སྟེ་གོ་རྟོགས་ཀྱི་ལས་འགུལ་སྤེལ་ཡོད་པ་རེད། དེ་ནས་དེ་སྐོར་དེ་ཉིན་གྱི་ལས་འགུལ་དེ་གཙོ་སྐྱོང་གནང་མི་དང་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁང་གི་དྲུང་ཆེ་བློ་ཆོས་བསམ་གཏན་ལགས་ཀྱིས་ངོ་སྤྲོད་གནང་དོན་ལ།
བོད་དེ་དང་ད་ལྟ་དབྱིན་ཇི་གཞུང་གིས་རྒྱ་མིའི་མཉམ་དུ་འབྲེལ་བ་བྱེད་སྟངས་དང། ལངས་ཕྱོགས་འདི་གི་སྲིད་བྱུས་བསྟན་ཡག་ལ། བོད་པའི་གི་ཉམས་མྱོང་འདི་གི་སློབ་གསོ་ཐེབས་མི་འདུག་བས་སློབ་གསོ་ག་རེ་ཐེབས་ས་རེད་ད་འདི་དྲི་བ་འདི་ང་ཚོས་ཀྱི་གཞུང་ལ་བསྐུལ་དགོས་འདུག་ཟེར་ལབ་འདི་མ་ཟད་ད་ང་ཚོས་ད་ལྟ་བོད་རྒྱ་ཆབ་སྲིད་ཚོགས་པ་ཚོགས་འདུ་དེ་ལ་ང་ཚོས་ཀྱི་གཞུང་གི་སྲིད་ཇུས་འདི་ནང་ལོགས་ལ་ཨ་ནི་བོད་འདི་གནད་འགག་ཆེན་པོ་རེད་འདུག་བ་ཨ་ཟད་ཁྱད་པའི་ཀྱི་འདི་འདྲ་འདི་འདྲ་གསུངས་སུ་ཨ་ང་ཚོ་ཆབ་སྲིད་ཀྱི་ཆ་ནས་ང་ཚོ་སྔོན་མ་གི་འབྲེལ་བ་དང་དེ་འདྲ་བྱེད་ནས་དབྱིན་ཇི་ཀྱི་འདི་འདྲ་འདི་ནང་ལོགས་ལ་ཨ་ནི་ད་མཉམ་ཞུགས་དང་ནུས་ཤུགས་དང་འདི་དང་ད་ལྟ་ཁོར་ཡུག་གི་ཆ་ནས་ཨ་ནི། ང་ཚོའི་གནད་འགག་འདི་ཆགས་ཀྱི་འདུག་ཨ་འདི་སོང་ཙང་ཨ་ནི་བོད་དོན་འདི་ལ་ཁྱེད་ཚོ་གིས་དོ་སྣང་བྱེད་ནས་གལ་ཆེན་པོ་གཅིག་གི་གནད་དོན་གཅིག་བརྩི་དགོས་མི་འདུག་བས་ཨ་ནི་འདི་ཨ་ནི་ཕ་གིར་ད་ང་ཚོ་ཁོ་རང་ཚོ་གི་ད་ད་ལྟ་ཆབ་སྲིད་ད་ད་གྲོས་ཚོགས་འཐུས་མི་དང་ཨ་ནི་ང་ཚོ་གི་ད་གཞུང་འབྲེལ་གྱི་མི་སྣ་ཁག་ལ་ད་གཅིག་བཀའ་མོལ་གནང་ཡ་ད་འདི་ཡིན་དུས་ཨ་ནི་འདི། དེ་གནད་དོན་འདི་ཡང་གླེང་སློང་གནང་རོགས་གནང་ཞེས་ང་ཚོས་ཀྱི་ད་མཇུག་སྡོམ་གྱི་འདི་དེ་འདྲ་འདྲ་ཞུས་ཡིན། དེ་ནས་དེ་ཉིན Scotland གྱི Aberdeen གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་ཆེན་མོ་དང་ཧི་མ་ལ་ཡ་ཉམས་ཞིབ་ཁང་གི་འགན་འཛིན Doctor Martin Mills ལགས་ཀྱིས་བོད་ཀྱི་ཁོར་ཡུག་གི་གལ་གནད་སོགས་ཀྱི་སྐོར་གཏམ་བཤད་གནང་ཡོད་པའི་སྐོར་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁང་གི་དྲུང་ཆེ་བློ་ཆོས་བསམ་གཏན་ལགས་ཀྱིས་གསུངས་དོན་ལ། མཁས་དབང Doctor Martin Mills Aberdeen University གི་ནི་སློབ་དཔོན་ཆེན་མོ་རེད། ནི་ད་ཁོ་རང་ཡིན་ན་ང་ཚོས་ད་ལྟ་བོད་དང་འབྲེལ་བའི་ཧི་མ་ལ་ཡའི་རི་རྒྱུད་ཁག་ལ་ཁོར་ཡུག་གི་གནས་སྟངས་དང་འབྲེལ་བའི་ཉམས་ཞིབ་མང་པོ་གནང་མྱོང་མཁན་དང་ནི་དེ་ད་ལྟ་སྙན་ཐོ་ཡང་དེ་འདྲའི་ཡག་པོ་བཏོན་ནས་ནི་ཁོ་རང་ཚོ་གི་ཕྱག་ལས་གཅིག་ད་ལྟ་གཞུང་དང་ཆབ་སྲིད་པ་ཚོ་ལ་ནི་གནས་སྟངས་ག་རེ་ཡིན་མིན་གྱི་ཡ་གཅིག་སྙན་སེང་དང་དེ་བས་ནས Briefing ཞུ་དུ་བ་འདི་འདྲའི་གི་གནང་ཡ་གི་འདི་འདྲའི་ཁོ་རང་ཉི་མ་རྐྱེན་ཡིན་མཁན་ཉུང་ངེ་ཅིག་ཆགས་བསྡད་ཀྱི་ཡོད་རེད། ནི་ཁ་སང་ད་ལྟ་ང་ཚོ་དཔལ་ལྡན་སྲིད་སྐྱོང་མཆོག་དབྱིན་ཇིའི་ལུང་པ་ལ་ཕེབས་དུས Aberdeen University ལ་གདན་འདྲེན་ཞུས་ནས་བཀའ་སློབ་གནང་ཡོད་རེད། ཁོ་རང་ཡང་ལོ་མང་ནས་ད། ཆབ་སྲིད་ལྟ་གལ་ཞུ་ཡས་ཡོད་མ་རེད། ཁོར་ཡུག་སྐོར་ལ་ཁོ་རང་གིས་དཔེ་ཕྱག་ལས་ཡག་པོ་གནང་ཡོད་རེད་བོད་དང་འབྲེལ་བའི་འདི་མ་ཟད་ཁོ་རང་ཡང་གཞན་པ་གནད་དོན་གཞན་པ་དེ་འདྲའི་སྐོར་ལ་བོད་དང་འབྲེལ་བའི་ཉམས་ཞིབ་དེ་འདྲའི་མང་པོ་གནང་ཡོད་རེད་ད་ཡིན་ནའི་ད་ལྟ་དེ་ང་ཚོས་དེ་ལ་ཁོ་རང་གིས་གཙོ་བོ་ཁོར་ཡུག་དང་འབྲེལ་བའི་གིས་གཏམ་བཤད་གནང་ཡག་ལ་ང་ཚོས་གིས་སྐྱབས་འཇུག་ཞུས་པ་རེད། Doctor Martin Mills གྱིས་གཏམ་བཤད་གནང་རྒྱུ་གི་ནང་ནས་གལ་ཆེ་བ་གཅིག་དེ་དང་པོ་དེ་འདི་གསུངས་སོང། ད་ད་ལྟ་བོད་བོད་མཐོ་སྒང་གི་དེ་ནས་ད་ང་ཚོའི་གི་རྒྱུག་ཆུ་དང་ཕ་གི་གངས་དང་འཁྱགས་རོམ་དང་དེ་ཚོ་ཚང་མ་ཨ་ནི་ཨེ་ཤེ་ཡ་གླིང་ཆེན་གྱི་ཨ་ནི་ཆུ་གི་མཛོད་འདྲ་བོ་དེ

བོད་མཐོ་སྒང་གི་ད་ལྟ་ཁོར་ཡུག་གི་གནས་སྟངས་འདི་ཉམས་རྒུད་འགྲོ་གི་ཡོད་པ་དང། ཨ་ནི། དེ་བོད་མཐོ་སྒང་གི་མགོའི་འཁྲིས་ད་ག་རང་ལ་འཛམ་བུ་གླིང་གི་མི་འབོར་ཕྱེད་ཀ་དེ་དེ་རྩ་ལ་གནས་བསྡད་ཡོད་པ་འདི་གིས་བྱས་ནས། ད་ད་ད་ཆུ་དང་འབྲེལ་བ་ཡོད་རྒྱུ་ད་འཐུང་ཆུ་དེ་ཚོ་ང་ཚོ་ད་མེད་དུ་མི་རུང་བའི་དགོས་ཡ་གཅིག་ཆགས་འགོ་ར། Food Security།

བོད་དང་འབྲེལ་བའི་གཏམ་བཤད་གནང་བའི་སྐོར་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁང་གི་དྲུང་ཆེ་བློ་ཆོས་བསམ་གཏན་ལགས་ཀྱིས་མུ་མཐུད་ནས་ངོ་སྤྲོད་གནང་དོན་ལ། Professor Dibyesh Anand གྱིས་གསུངས་བཞག་འདི་ཉིད་ཀྱི་ཐོག་བཀའ་སློབ་དེ་གཅིག་དོན་ཚན་གསུམ་འདྲ་བོ་གཅིག་གལ་ཆེ་ཤོས་རུ་གནང་ལ། དེའི་ནང་ནས་འདི་དབྱིན་ཇི་གཞུང་གི་སྔོན་མ་ནས་ད། བོད་ཀྱི་ད་རྒྱལ་སྤྱིའི་ནང་ལ་འབྲེལ་བ་བྱ་ཡ་དེ་སྐོར་ལ་ཁོ་རང་ཚོ་གི་ཐེ་བྱུས་ཡོད་པ་དང། ཨེ་ནི་དེའི་སྐོར་ལ་ད་ལྟ་ད། འཛམ་བུ་གླིང་ནང་ལ་ད་ལྟའི་གི་ལྟ་ཚུལ་དང་གཅིག། སྲིད་ཇུས་འཛིན་སྟངས་མང་པོ་གཅིག་གི་རྒྱབ་ལྗོངས་དེ་ལ་ནི་སྔོན་མའི་གི་དབྱིན་ཇི་གཞུང་དང་དབྱིན་ཇི་གི་རྒྱ་གར་མངའ་དབང་ལ་ཡོད་པའི་སྐབས་དང་འདིའི་རྗེས་ལ་ནི་རྒྱ་གར་རང་བཙན་ཐོབ་པའི་རྗེས་ལ་ནི་དབྱིན་ཇི་གཞུང་འདི་གི་ནི་བོད་ཐོག་ལ་ལངས་ཕྱོགས་འདི་གི་ནི་རྒྱལ་སྤྱིའི་སྟེང་ལ་ད་ལྟ་ལྟ་སྟངས་ག་འདྲས་ཡོད་མེད་འདི་སྐོར་ལ་ཁོང་ཚོའི་གི་འབྲེལ་བ་ཤུགས་ཆེན་པོ་ཆགས་བསྡད་ཡོད་རེད། ད Professor Dibyesh Anand གྱིས་དོན་ཚན་གསུམ་པ་དེའི་སྐོར་ལ་ཁོ་རང་འདི་གསུངས་སོང་ད་ད་ལྟ་རྒྱ་ནག་གིས་ད་ང་ཚོའི་དབྱིན་ཇི་ལུང་པ་ལ་ཉེན་ཁ་ག་རེ་བྱ་གི་ཡོད་མེད་རྒྱ་ནག་གིས་ད་ལྟའི་གི་གནང་སྟངས་གནང་ཕྱོགས་འདི་གིས་དབྱིན་ཇི་གཞུང་ལ་དཀའ་ངལ་མང་པོ་བྱེད་ཡོང་གི་རེད་ད། དེ་ནས་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་སྐུ་ངོ་བསོད་ནམས་ཕར་སི་ལགས་ཀྱིས་གཏམ་བཤད་གནང་བའི་སྐོར་བློ་ཆོས་བསམ་གཏན་ལགས་ཀྱིས་གསུང་དོན་ལ། ཐེངས་འགའ་སྐུ་ཚབ་དོན་གཅོད་བསོད་ནམས་ལགས་ཀྱིས་དོན་ཚན་ང་ཚོ་བོད་ནང་གི་ད་ལྟའི་གི་ཛ་དྲག་གི་གནས་སྟངས་རང་དབང་མེད་པ་དང་དཀའ་སྡུག་མྱངས་བཞིན་པ་ཨ་ནི་དེ་མ་ཟད་ད་ད་ལྟ་ཨ་ནི་རྒྱ་མི་གི་བཙན་འཛུལ་བྱས་པ་ནས་བཟུང་ནས་ང་ཚོ་བོད་མི་དམངས་ལ་སྡུག་པོ་ག་འདྲ་ཞིག་མྱངས་ཡོད་མེད་དང་ནི་བོད་མི་ས་ཡ་གཅིག་དང་ཁྲི་གཉིས་མེད་པ་ཆགས་ཡས་དང་དེ་ཚོའི་སྐོར་ལ་གསུངས་སོང། དེ་བཞིན་དབྱིན་ཡུལ་གྱི་ངལ་རྩོལ་ཆབ་སྲིད་ཚོགས་པའི་ལོ་འཁོར་གྱི་ལྷན་ཚོགས་ཚུགས་བཞིན་པ་དང་བསྟུན་ནས་རིང་མིན་སྤྱི་ཟླ་བཅུ་བའི་ཚེས་བརྒྱད་ནས་བཅུ་གཅིག་བར་བོད་ནང་ཁོར་ཡུག་གི་གནས་སྟངས་ཛ་དྲག་ཅན་དུ་འགྱུར་བཞིན་ཡིན་པ་དང་བོད་དང་དབྱིན་ཇིའི་བར་གྱི་དེ་སྔའི་འབྲེལ་བ་དང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སོགས་ཀྱི་སྐོར་འགྲེམས་སྟོན་དང་གོ་རྟོགས་ཀྱི་ལས་འགུལ་སྤེལ་རྒྱུ་ཡིན་པ་རེད། ཅེས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལ་ཡང་རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ། ཨ་མེ་རི་ཀ་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཞུས་ཐོན་ཐལ་དེ་རིང་གི་རྩོམ་སྒྲིག་འགན་འཛིན་དཔལ་ལྡན་རྒྱལ་ལགས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།